བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སང་ཉིན་ཕྱི་ཚེས་བཅུ་བཞི་ཉིན་ཐེངས་འདིའི་འབྲས་ལྗོངས་ནང་གི་མཛད་འཕྲིན་ཡོངས་སུ་ལེགས་གྲུབ་ཀྱིས་རྒྱ་གར་ནུབ་སྦེང་གོལ་གྱི་ས་ལུ་གྷ་ར་གྲོང་ཁྱེར་དུ་ཆིབས་བསྒྱུར་བཀའ་དྲིན་བསྐྱངས་གནང་གི་ཡོད་པ་ལྟར། དེ་རིང་ཕྱི་ཚེས་བཅུ་གསུམ་ཉིན་གུང་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས Prem Singh Tamang མཆོག་ནས་མགོན་པོ་གང་ཉིད་མཆོག་རང་གི་བཞུགས་གནས་སུ་གདན་ཞུས་ཀྱིས་ཉིན་གུང་གསོལ་སྟོན་འདེགས་འབུལ་ཞུས་གནང་ཡོད་པ་རེད། གསོལ་སྟོན་མཛད་སྒོ་དེའི་ཐོག་ལ་སྤྱི་ཁྱབ་བློན་ཆེན་མཆོག་གིས་དབུས་པའི་དགོན་གནས་བློན་ཆེན་བསོད་ནམས་བླ་མ་མཆོག་དང་ནགས་ཚལ་བློན་ཆེན་སོགས་མངའ་སྡེ་གཞུང་གི་བློན་ཆེན་དང་དཔོན་རིགས་བརྒྱ་སྐོར་ཙམ་ཕེབས་ཡོད་པ་རེད་འདུག་བོད་དང་རྒྱ་དཀར་ནག་གི་གནད་དོན་ཐོག་ལ་ཐུགས་སྣང་གནང་མཁན་བོད་ཀྱི་ཡིག་གཟུགས་སྒྱུ་རྩལ་བ་འཇམ་དབྱངས་རྡོ་རྗེ་ལྕགས་རི་ཤར་ལགས་ཀྱིས་ཐེངས་འདིའི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཆིབས་བསྒྱུར་དང་འབྲེལ་ནས་འབྲས་ལྗོངས་གཞུང་ནས ྋགོང་ས་མཆོག་གི་ཆིབས་བསྒྱུར་འདིའི་ཆེད་དུ་ནུས་པ་ཡོད་ཚད་བཏོན་ཡོད་པ་ཞིག་ལ་ངོས་འཛིན་གནང་གི་འདུག། ངའོ་ངའི་སེམས་པ་ལ་ཡར་ལྟ་ཐག་ཀི་ཅིག། ག་རེ་ཟེར་དགོས་རེད། རྩ་བའི་ད་ལྟ་འབྲས་ལྗོངས་མི་དམངས་ཚང་མ་གི་འདོད་པ་རེད་པ། མི་དམངས་ཀྱི་འདོད་པ་འདི་ད་གཞུང་འདིའི་དབུ་ཁྲིད་ཀྱིས་འདོད་པ་དེ་སྒྲུབ་ཐུབ་པའི་ཐབས་ཤེས་གནང་དགོས་རེད་པ། བྱས་ཙང། ད་རེས་ཅིག་གྲ་རྒྱས་པོ་ཞེ་པོ་ཅིག་ད་གྲ་སྒྲིག་དེ་ཚོ་ཧ་ལས་པ་གི་ད། ཐེངས་མ་མང་པོ་ཞེ་པོ་ཅིག་ཆིབས་བསྒྱུར་གནང་པ་ག་དུས་ཆིབས་བསྒྱུར་གནང་བ་ཡིན་ནའི་ང་རང་ཡ་གིར་ལས་ཀའི་སྣེ་མོ་ལ་ཡོད་དུས་ངེས་ཅན། དུས་འཁོར་དབང་ཆེན་གནང་བའི་སྐབས་ལ་ལས་འགན་ཞུས་པ་ཡིན། ཡིན་ནའི། ད་རེས། པད་དཀར་སོགས་རེག་ཚ། སུ་བུ་ཞིའུ་ཞིག་བྱུང་སོང་བསམ་པ་རེད་བྱུང་གལ་སྲིད་ན། ཡི་གེ་བརྟན་བཞུགས་འདི་བསྐྱར་གནང་ཡ་དེ་ག་བ་ན་གི་བརྟན་བཞུགས་བསྐྱར་བ་དེ་ངེས་མ་ངེས་དྲན་གི་མི་འདུག་ཕྱི Minister རང་གི་བརྟན་བཞུགས་བསྐྱར་མ་ཐོས་དེ་རི་ག་བ་ན་གི་བརྟན་བཞུགས་བསྐྱར་སོང་ང། དེ་ཡིན་དུས་རྩོམ་པ་ད་ཚད་མཐོ་པོ་རུ་བ་ཅིག་བརྟན་བཞུགས་བསྐྱར་ཡ་དེ་དེ་འདྲ་རུ་བྱེད་ཆད་དེ་ནས་ད། དཀར་སོགས་རེག་གསོལ་སྟོན་ཞལ་ལག་ཅིག་གྲ་སྒྲིག་དང་ཅིག་སེངེ་དེ་ཚོ་ད་ངེས་མ་ཡེ་དེ་འདྲ་གནང་ཡོད་ར་བ་ཡིན་ནས་ཅིག་དཀར་སོགས་རེག་སྤྱི་དང་ཚ་འབྲས་ལྗོངས་རང་གི་གཞུང་གི་ད་རེས་ཀྱི་ག་རེ་ཟེར་དགོས་རེད་གཞུང་རང་གི་ནུས་པ་དེ་ཆ་ཚང་ད་བརྒྱ་ཆ་བརྒྱ་ཐམ་པ་ད་དེ་ལས་ལྷག་གི་བྱེད་ཡ་མེད་པ་འདྲ་པོ་ཅིག་བྱས་སོང་བསམ་པ་འདྲ་པོ་ཅིག་ངས་དེ་འདྲ་ཚོར་སོང།
བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་གིས་ཁ་སང་འདི་ག་སྒང་ཏོག་ཏུ་ནོ་སྦེལ་ཞི་བདེའི་གཟེངས་རྟགས་ཀྱི་མཛད་སྒོ་སྲུང་བརྩི་ཞུས་པའི་ཐོག་མངའ་སྡེ་གཞུང་ནས་ཐེངས་འདིའི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཆིབས་བསྒྱུར་དང་འབྲེལ་ནས་མཐུན་འགྱུར་རོགས་རམ་བཀའ་དྲིན་ཧ་ཅང་ཆེན་པོ་གནང་བར་ཐུགས་རྗེ་ཆེ་ཞུ་ཡང་གསུངས་གནང་འདུག། ཞིབ་ཚགས་པོ་ཞུ་མ་འོག་ཏུ་ནས་སྤྱིར་བཏང་རྒྱ་གར་དབུས་གཞུང་གི་ཐོག་ནས་སྐྱབས་མགོན་རིན་པོ་ཆེ་གི་སྐུ་ཕྱྭ་དང་འབྲེལ་བའི་རིགས་དང་པོ་ནས་གཏན་འབེབས་འདི་རྒྱལ་ཁབ་རྒྱ་གར་རང་གི་དབུ་ཁྲིད་ཀྱི་ནང་ནས་ཚད་མཐོ་ཤོས་དེ་བབས་ཀྱི་ཡིན་ནས་དབུས་གཞུང་གི་ཡོད་ཡོད་པ་བྱས། འདིའི་ནང་ནས་མངའ་སྡེ་གཞུང་གིས་ཞེ་དྲག་ཡག་པོ་གནང་བྱུང་ང་ཚོས་ཞུ་ཡ་གང་ཡང་མི་འདུག་དཔེ་མི་སྲིད་ཡག་པོ་གནང་བྱུང་བཀའ་དྲིན་ཆེན་པོ་ཞེ་དྲག་གནང་སོང་དེ་ཡིན་ཙང་ད་དེ་རིང་འདི་ག་ནས་ང་རང་ཚོ་ཚང་མའི་ཚབ་བྱེད་བྱས་ནས་བོད་མིའི་སྒྲིག་འཛུགས་ཀྱི་ཚབ་བྱས་ནས་མངའ་སྡེའི་གཞུང་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞེས་ནས་ང་རང་ཚང་མའི་ཐོག་ནས་ཞུ་ཡ་ཡིན། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཆར་ལྟར་སང་ཉིན་ཕྱི་ཚེས་བཅུ་བཞི་ཡི་སྔ་ཐོག་མགོན་པོ་གང་ཉིད་མཆོག་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཐད་འཕུར་གནམ་གྲུ་བརྒྱུད། ནུབ་སྦེན་གྷོལ་དུ་རྟེན་གཞི་བྱས་པའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་དུ་སེམས་བསྐྱེད་ཀྱི་ཆོས་འབྲེལ་བཀའ་དྲིན་བསྐྱངས་གནང་གི་ཡོད་པ་རེད། སྒང་ཏོག་ནས་ཨ་རིའི་རླུང་འཕྲིན་ཁང་གི་ཆེད་མངགས་གསར་འགོད་པ་བསྟན་འཛིན་ནོར་བཟང་ཡིན།